སྡེ་ར་པེ་ཚོའི་ཚུལ་རུ། གཉེན་ཚད་མའི་བྱམས་དང་སྤུན་ཚོའི་འདོད་ཚུལ་ལོ། ཨ་ལུ། ང་དང་ང་དང་སྦྲང་རག་གི་ཨ་ལུ་འདོད་ཚུལ་གྱི་ཡང་ལྕི་བ་འབུམ་འདོད་ཚུལ་གྱི་མནའ་མ་བསམ་ཡས་ཀྱིས་ཁོང་གི་དོ་དོ། སོ་སོ་གཅིག་གྱོན་མོད་ས་གི་ད་ལྟར་ཉི་མ་གཅིག་ག་དོ་རུ་སོ་སོ་བས་གྱོན་དུ་འཇོག་ཡིན་ད་ཉི་མ་ལུ་སོ་སོ་གྱོན་མི་རུ་བྱེད་པའི་ཕྱིན་ཆུ་རུ་ཁམ་འཇོག་དོ་ལས་སོ་སོ་གྱོན་འཇོག་ག་གཅིག་གི་དོན་ལུ། འདུས་སུ་མེད་ཀྱི་དོམ་ཕུ་དོ་གསུམ་གྱོན་དུ་འཇོག་ཡིན་མོད། འདི་གའི་སྟེང་ལས། མཁན་ཆེན་དུས་ཚོད་སོ་སོ་བའི་ཆེད་ཀྱི་ག་བལྟས་པའི་གན་དུ་འཇོག་ཨི་མོ། འདི་ཚོ་ག་ར་སྐྱོན་བརྗོད་ཀྱི་བཀའ་དྲིན་དང་ཐུགས་རྗེའི་སྒོ་ལས་པའི་ཆེད་ག་ར་ལ་བྱིན་རླབས་པའི་གནའ་རྣམ་ཨིན། དེ་ར་བལྟས་ཚོད་ཚོད་རུ་ཆེད་ཀྱི་གྱོད་མདའ་ལུག་མནའ་མ་བསམ་པའི་ཁྲིག་ཁྲིག་པའི་གན་དུ་འཇོག་རུ་བྱེད་པའི་ཅིན་དོན་ན་ར། ང་ལྕེ་ཐོག་མེད་མི་དུས་ཚོད་མ་རུ་ཨ་ལུ་ཆི་ར་ཨིན་མེ་ཡང་ལྕི་བན་ཨ་གེ་ཆི་ར་ཨིན་མེ་ཡང་ལྕི་བན་ཁོ་བུ་ཆི་ར་ཨིན་མེ། དེ་ར་བལྟས་ཚོད་ཚོད་རུ་ཁོང་གི་སེམས་ཁ་ལུ་མནའ་མ་བསམ་པའི་དགའ་ཐོག་གི་ཏོག་ཏོག་པའི་ལྟ་བུ་ར་སྐྱོན་བརྗོད་ཀྱི་ཆེད་ག་ར་ལུ་བྱིན་རླབས་གནང།

འདི་ཙམ་ལས་ཐར་བ་ཐོབ་ད་ལོ་གནམ་ས་དགའ་ཚོད་འཇོག་ཨེ་མེད་ན་འདི་ཅོག་ར་གཅིག་པེ་ར་ང་བཅས་ཀྱི་ཨང་གཉིས་རྣར་ཕར་བཏགས་ཏེ་འཇོག་ད་ལོ་འདི་ཁ་ལོ་ཐོངས། འདི་དར་མ་ར། Psalms གི་ལེའུ་ལྔ་བཅུ་ང་གཅིག་རིགས་ཀྱི་ཨང་གསུམ་གྱི་ན་གཉིས་ཀྱི་རྣར་ཕར་ང་བཅས་བཏགས་ཏེ་འཇོག་ད་ལོ་འདི་ཁ་ལོ་ཐོངས། ང་བཅས་ཀྱི་ལབ་འདི་ཆུ་ཆུ་ཆུ་ལ་ལབ་ཆུ་ཆུ་ད་ལོ་ང་བཅས་ཀྱི་སེམས་ག་དེ་བས་ཆུ་ཆུ་ཟེར་ལབ་ད་དུས་ནི་ཨིན།

སྐྱེ་མཆེད་ཀྱི་རྣམ་སེམས་དཀའ་ངལ་དང་སྡུག་བསྔལ་བར་ཆད་འདི་གི་སྒོ་ལས་པས་སྐྱེ་མཆེད་ང་ཆེ་མིག་ཏུ་ཚུལ་ལོ། ཆུ་ཤེལ་དེ་བས་ནག་འོང་སེམས་མེད། ཆུ་ཤེལ་དེ་ལ་ལབ་ལབ་ད་ལོ་ང་ཆེ་ལོ། འདི་མགུལ་མ་ཆུ་བླུགས་ནི་མེད་མེད་ཡང་ཆེ་མེད་དམ་པའི་ཐུགས་ཉིད་སྒོ་ལས་པས་ང་ཆེ་ཚུལ་ལོ་ག་ར་ལོ། རྣམ་སེམས་མེད་ཀྱི་ཧིན་སང་ས་བཟོ་དེ་རྣམས་ཡིན། དེ་ཅོག་ར་ཅི་བེ་ར་ཕམ་པིན་ཆ་འདི་ཚུལ་ལོ་ང་གི་ལོག་ཅི་ལོག་ཅི་ར་ཞུན་ཏོ། ངའི་དུས་སུ་མེད་ཀྱི་སྡུག་བསྔལ་དང་དཀའ་ངལ་བར་ཆད་ན་ར་བཟོས་དུས་དེ་དེ་མི་ཅི་ཡིན། ང་རྣམ་མ་བསམ་པའི་ཤེས་འདི་ཡག་སོབ་ཅིག་ཡིན། དེ་ར་བེ་རུ་ར་ང་ལོག་འདི་ངེད་ཀྱི་སོ་ཐོབ་ཅིག་ག་ལེ་ཐོ་ཐོབ་མོ་སི་ལབ་རུ་བྱེད་ཅིན་སྐྱོན་བཅོས་ཀྱི་དོ་དོ། ཆུ་ལོག་འདི་ཡ་སྐྱོན་བཅོས་ཀྱི་ཕོ་བྲང་ན་ལུ་འོ་མི་སུ་བེ་ཆུ་མ་ཛམ་བུ་ལིང་ནི་ར་འདུས་གོ་སི་ལབ་ད་དུས་འདི་བེ་ང་ཛམ་བུ་ལིང་ནི་ར་གུ་ཐོམ་འདི་འདུས་མི་དོན་དོ་འདི་འདི་ཡིན།

ཆེ་ཨ་གེ་ར་བེ་རུ་ཨང་གེ་ར་བེ་རུ་ཨ་ཤ་ཨ་ཀུ་ར་བེ་རུ་དུས་སུ་མེ་ཡོད་བདག་དུས་འདི་བས་ཆེ་གི་སེམས་འཇུག་དུས་མ་འཇོ་བ་ལུ་ཡང་ཅི་མ་ཆེ་ར་གི་ན་མ་སེ་མེ་གི་ལ་ལན་ཐབ་དུས་འོམ་དག་ལུ་ཆེ་གི་ཁ་ལེ་ས་ནི་གི་མ་ནལ་མ་ཡུལ་མི་དུས་སུ་མེ་གི་རྡོ་མ་ས་རུ་ར་ཆང་འཐུང་དུས་ཡོད་རུ་ར་འདི་ཚོའི་ཁ་ར་ང་ཅི་ཀུ་ཤག་དུས་བས་ན་མ་སེ་ལེ་ཤོམ་ཅི་ལུ་བསྟན་དུས་བས་ང་ཆེ་གི